གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན། དེ་རིང་རྨོ་ལགས་ཀྱིས་ཁྱེད་རྣམ་ཚོར་ཡ་རྩེད་མོ་རྩེ་ཡག་གི་དོམ་ཕྲུག་ཆུང་ཆུང་ཅིག་གི་སྒྲུང་བཤད་ཀྱི་ཡིན་ད། གཤམ་ལ་ཡ་ང་རང་ཚོ་མཉམ་དུ་སྒྲུང་དེ་ཉན་ག་ཐེགས་དོ་ཨ། གནའ་སྔ་མོ་སྔ་མོ་ཅིག་ལ་ཡ་རྩེད་མོ་རྩེ་ཡག་གི་དོམ་ཕྲུག་ཆུན་ཆུན་ཅིག་ཡོད་རེད། དོམ་ཕྲུག་འདི་རྙིང་པ་ཆགས་པ་མ་ཟད་གཟུགས་པོའི་སྒང་གི་སྤུ་དེ་ཡའི་གོག་ཚོས་གཞི་ལོག་བྱས་བཙོག་པོ་ཞེ་དྲག་ཆགས་ཡོད་རེད། དོམ་ཕྲུག་གི་བདག་པོས་དོམ་ཕྲུག་དེར་ཡ་དགའ་པོ་མ་བྱས་པ་བྱས་གད་སྙིགས་བླུགས་སའི་ནང་ལ་ཡ་གཡུགས་བཞག་པ་རེད། ལམ་ཁའི་ཟུར་ལ་ཡ་མོ་ཊ་གཏོང་མཁན་གྱི་ཨ་ཁུ་ལགས་ཀྱིས་དོམ་ཕྲུག་ཆུང་ཆུང་དེ་གད་སྙིགས་བླུགས་སའི་སྒམ་སྒང་ལ་ཡ་ཉལ་བསྡད་པ་མཐོང་ཡོད་ཙང།

བུད་བུད་བུད་བྱས་མདུན་ལ་ཡ་རྒྱ་མཚོ་གཅིག་གི་འཁྲིས་ལ་ཡ་སླེབས་དུས་རྒྱ་མཚོའི་མདུན་གྱི་བྱེ་ཐང་སྒང་ལ་ཡ་བྱེ་མས་བཟོས་པའི་ཕོ་བྲང་སྙིང་རྗེ་མོ་གཅིག་མཐོང་བ་རེད། དོམ་ཕྲུག་འདིས་ཕོ་བྲང་འདིའི་འཁྲིས་ལ་ཡ་ཡ་ངལ་གསོ་ཞིག་བརྒྱབ་བྱས་བསྡད་དགོ་བསམ་དུས་ཐོབ་རྒྱག་གོབ་རྒྱག་ལ་ཡ་རྒྱ་མཚོའི་སྒང་ནས་རྦ་རླབས་ཆེན་པོ་གཅིག་ཡོང་བྱས་ཕོ་བྲང་འདི་འཁྱེར་བ་མ་ཚད་དོམ་ཕྲུག་གི་གཟུགས་པོ་རློན་པོ་རློན་རྐྱང་བཟོས་པ་རེད། དོམ་ཕྲུག་དེ་ཨ་ཆུ་ཆུ། ཨ་ཆུ་ཆུ་ལབ་བྱས་མུ་མཐུད་ནས་མདུན་ལ་ཡར་ཕྱིན་པ་རེད། དེ་ནས་དོམ་ཕྲུག་ཆུང་ཆུང་དེ་རྩེད་མོ་རྩེ་ཡག་བཙོང་སའི་ཚོང་ཁང་གཅིག་གི་མདུན་ལ་སླེབས་པ་རེད། དོམ་ཕྲུག་ཆུང་ཆུང་དེས་སྦྱིན་བདག་ལ་ཡར་དོམ་ཕྲུག་མོ་རང་ཉར་དང་ཟེར་ལབ་དུས། སྦྱིན་བདག་དེས་རང་རྙིང་པ་བཙོག་པོ་དེ་འདྲས་སྤུ་གུ་ཆུང་ཆུང་གིས་དགའ་པོ་བྱེད་མཁན་ཡོད་མ་རེད། རང་དེ་ལས་ཕྱི་ལོགས་དེར་ཕར་རྒྱུགས།

དེ་ནས་བུ་ཆུན་ཆུན་གཅིག་གིས། ངུ་ནས་ཨེ། ཕི་གི་ཙོག་པོ་ཙོག་ཀྱང་རེད་ཤ་རང་ནག་ལ་ཁྲིད་ངེས་ཡིན་ཨེ། ཧི་ཧི། སྐྱེ་མོ་སྐྱེ་བ་རེད། སྦུག་བཞིན་པའི་ཚང་མོ་ལོ་བུ་མོ་ཆུན་ཆུན་དེ་ཡང་ཆད་ལས་རྒྱབ་རྗེས། ཕི་གི་ཚུལ་ཤའི་ལོ་ཤ་གཟུགས་འུར་གང་ལ་ཡང་ལྷན་པ་མང་ཞིག་འདུག་རང་ནག་ལ་ཁྲིད་ངེས་ཡིན་པས་རང་ནག་ལ་ཁྲིད་ངེས་ཡིན་ཨེ། ཧི་ཧི། སྐྱེ་མོ་སྐྱེ་བ་རེད། བུ་མོ་ཆུན་ཆུན་དེ། ཨོ། ང་ནང་ལ་འཁྲིད་མཁན་ཡིན། ངས་དོམ་ཕྲུག་ཆུང་ཆུང་ནང་ལ་འཁྲིད་བྱས་གཟུགས་པོ་གཙང་མ་ཡག་པོ་བཀྲུས་གོས་ལོག་གསར་པ་གཡོགས་པ་ཡིན་ན། གཏན་གཏན་དོམ་ཕྲུག་ཆུང་ཆུང་སྙིང་རྗེ་མོ་ཞེ་དྲག་ཆགས་ཀྱི་རེད། ངས་དོམ་ཕྲུག་ཆུང་ཆུང་ལ་ཡ་བྱམས་པོ་བྱེད་ཀྱི་ཡིན་དགའ་པོ་བྱེད་ཀྱི་ཡིན་ཟེར་ལབ་པ་རེད། བུ་མོ་ཆུང་ཆུང་དེས་དོམ་ཕྲུག་གི་ལག་པ་ནས་འཁྲིད་བྱས་སྐོར་ར་ཁ་ཤས་ཤིག་བརྒྱབ་བྱས་དགའ་དགའ་སྤྲོ་སྤྲོའི་ངང་ནས་ནང་ལ་ཡ་འཁྲིད་ཕྱིན་པ་རེད། འོ་ཡ་གྲོགས་པོ་ཆུང་ཆུང་ཚོ། ད་རེས་ཀྱི